ཉོན་མོངས་ཅན་མ་རེད། ཅེས་དང་མཐོང་སྤང་མ་རེད་ཅེས་འཇུག་ཡོད་པ་འདྲ། སོ་སོའི་སྐྱེ་བོ་ཆོས་ཅན་མཐོང་སྤང་མ་ཡིན་ཏེ་ཉོན་མོངས་ཅན་མ་ཡིན་པའི་ཕྱིར་རོ། ཉོན་མོངས་ཅན་མིན་མཐོང་སྤང་མིན་ཟེར་བ་ཐུགས་ཆེན་དག་གཅིག་ཡིན་པ་རེད། ཨ་ནི། དེ་ནི་གཟུགས་མིན་ཟེར་མཁན་ཞིག་འདུག་གམ། དེ་ངན་སོང་བའི་ལུས་ངག་ཡིན་པ་རེད། ངན་སོང་བའི་དཔེར་ན་ལུས་དང་ངག་དེ་ཚོ། མཐོང་སྤང་མ་རེད་མ་ཡིན་ཏེ་གཟུགས་ཡིན་པའི་ཕྱིར་རོ་སྤྲོས་པ་ཡིན་པར་གཟུགས་མིན། གཟུགས་ཟེར་མཁན་དེ་རྒྱུ་མཚན་བྱས་མིན་ཟེར་ཡ་དེ་བསྒྲུབ་བྱ་བྱས་ཏེ་བསྒྲུབ་ཡ་སྟེ། མཐོང་སྤང་མ་ཡིན་ཏེ་གཟུགས་ཡིན་པའི་ཕྱིར་རེད་བ་ངན་སོང་བའི་དཔེར་ན་དེ་ལུས་དང་ངག་དེ་ནི་གཟུགས་རེད་བ་གཟུགས་ཡིན་ན་མཐོང་སྤང་མ་ཡིན་དགོས་རེད།